བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེ་རིང་སྤྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་ལྔའི་སྔ་ཐོག་འདི་ག་ལ་དྭགས་ཞི་བ་ཚལ་ཕོ་བྲང་དུ། ཡུ་རོབ་སྦེལ་ཇམ་འཇམ་དབྱངས་བློ་འཕེལ་སློབ་གྲྭའི་བོད་ཕྲུག་སློབ་མ་སྐོར་ཞིག་ལ་ཟུར་དུ་མཇལ་ཁ་བཀའ་དྲིན་སྩལ་བ་དང་ཆབས་ཅིག་ན་གཞོན་རྣམས་ལ་བོད་མི་རིགས་ཀྱི་སྙིང་སྟོབས་དང་ཆོད་སེམས་ལ་འགྱུར་བ་མེད་པ་དང་བོད་ཀྱི་ཆོས་དང་རིག་གཞུང་ལ་ནུས་པ་ཁྱད་པར་བ་ཡོད་པའི་བཀའ་སློབ་བཀའ་དྲིན་སྩལ་འདུག།
ངས་མགོ་རུ་ཁྲིད་ནས

ངར་ཐུགས་སུ་ཕེབས་པ། ལན་ཀྲོའུ་ཡུ་ནི་བར་སི་ཏི་གི་དགེ་རྒན་དེ་འདྲས་དགེ་རྒན་ཟེར་ནི་མི་འདུག་སློབ་ཕྲུག་དེ་འདྲས། ཨོ་ཁོང་ཚོས་བོད་ཡུལ་རྒྱ་ཡུལ་ལ་འགྱུར་ཡ་ཁག་པོ་ཤག་རེད། བོད་པའི་བློ་འགྱུར་ཡ་ཁག་པོ་ཤག་རེད། ད་རིམ་པས་རིམ་པས་གི་རྒྱ་ཡུལ་དེ་ཨི་ནི་བོད་ཀྱི་ཆོས་དང་རིག་གཞུང་གི་ཐོག་ལ་ཡང་འགྲོ་ཡ་ཅིག་གི་ཨ་རེ་གོ་སྐབས་འདུག།

ང་ཚོ་བོད་ཡིག་དང་བོད་སྐད་དྲན་པ་བྱེད་འོག་མ་རེད་ལབ་གསུངས་པ་འདི་སེམས་ནང་ཡག་པོ་བཞག་ཡིན་ངེས།
ཁོང་གིས་ག་རེ་ལབ་ད་ང་ཚོ་སྤུ་གུ་ཡིན་ན་ནི་ད་སློབ་སྦྱོང་སྦྱང་དགོས་རེད་ལབ་དེ་འོ་དེ་དཔེ་གལ་ཆེན་པོ་རེད་ལབ་ཡོད་དོ་ཨ་ནི་ང་ཚོ་དགེ་ལགས་ལ་བཀའ་སློབ་གནང་དུས་སོ། ད་ཤུགས་རྒྱག་དགོས་རེད་ད་འབད་བརྩོན་བྱེད་དགོས་རེད་ཨ་ནི་གཅིག་ད་ང་ཚོ་ཤུགས་དེ་ཤུགས་རྒྱག་ཡ་དེ stop མ་བྱས་འགྲོ་ཡ་འོ་དེ་ནས་འགྲོ་ལ་ནི་ཨ་ནི། ང་བཀའ་སློབ་དེ་སྤེལ་ཡོད་ན་འགྲོ་སོ། ཁོ་ལ་གོས་དེ་ཏག་ཏག་རེད་ཤག་བསམ་ནས་ནི་ད་རྗེས་མ་ང་རྒྱལ་བ་རིན་པོ་ཆེ་ག་རེ་ལབ་གོས་མི་འོ་དེ་ཏག་ཏག་ཉན་དགོས་བསམ། ནི་ངའི་མིང་ལི་ཡ་བཀྲ་ཤིས་སྒྲོལ་དཀར་ལབ་གོ་ཡོད་ང་རང་དགེ་རྒན་གཅིག་གི་མིང་ཐོག་ནས་དེ་ལི་ཡ་མཉམ་དུ་སླེབས་ཡིན། ཨ་ནི་ང་རང་ཚོ་གི་དམིགས་ཡུལ་སྤུ་གུ་ཚོ་དེ་ལ་འཁྲིད་དགོས་ཡ་དམིགས་ཡུལ་གཙོ་བོ་རེད་དེ་ད། ཕ་གིར་བྱས་ནས་སོ་སོ་གི་ད་སྐད་དང་རིག་གཞུང་ཐོག་ལི་ཡ་ང་ཚོ་ཤུགས་རྒྱབ་ནས་གཟའ་མཇུག་ལི་ཡ་དགེ་རྒན་ཚང་མ་དྭང་བླངས་བྱས་ནས་སླེབས་བསྡད་གོ་རེད། ཨ་ནི་དེ་ལི་ཡ་འཁྲིད་དགོས་ཡ་དེ་ད། གཙོ་བོ་ང་རང་ཚོ་གི་སྤྱི་ཚོགས་ནང་ལོག་ལི་ཡ་མ་ཆ་རྒྱུས་འདྲ་བོ་ཡོང་ཡ་ད་སོ་སོའི་བཙན་བྱོལ་བོད་གཞུང་དང་ད་ག་ནང་བཞིན་གྱི་གཡས་གཡོན་གྱི་ད་བོད་ཁྱིམ་ཡན་ལག་དང་བསླབ་གྲྭ་ཁག་དང་དགོན་པ་ཁག་དང་དེ་འདྲས་འདྲ་བོ་བྱས་ནས་གཙོ་བོ་དེ་ད་སྐྱབས་མགོན་རིན་པོ་ཆེ་གི་མཇལ་ཁ་ཞུ་ཡ་ད་དེ་འདྲས་ཆེད་དུ་རེད། གཞི་རྩའི་སྦེལ་ཇེམ་ནང་དུ་རྟེན་གཞི་བྱས་པའི་འཇམ་དབྱངས་བློ་འཕེལ་གཟའ་མཇུག་སློབ་གྲྭ་ནི་ཐོག་མར་སྐུ་ཞབས་བློ་བཟང་དབང་འདུས་ལགས་ཀྱིས་གཙོ་འགན་བཞེས་པའི་ཐོག་ནས་ཉིས་སྟོང་བརྒྱད་ལོར་གསར་འཛུགས་གནང་འདུག་པ་དང། ད་ཆ་ཁུལ་དེའི་ས་གནས་མི་འདྲ་བ་དྲུག་གི་ནང་དུ་ཡན་ལག་བསླབ་གྲྭ་ཚུགས་ནས་བོད་ཀྱི་ཆོས་དང་རིག་གཞུང་ངོ་སྤྲོད་དང། ལྷག་པར་དུ་བོད་ཀྱི་སྐད་ཡིག་སྦྱོང་སྤྱོད་སྤེལ་གསུམ་གྱི་ལས་འགུལ་རབ་དང་རིམ་པ་སྤེལ་བཞིན་པ་རེད་འདུག་ལ་དྭགས་ཀྱི་རྒྱལ་ས་གླེ་ནས་ཨ་རིའི་རླུང་འཕྲིན་ཁང་གི་ཆེད་མངགས་གསར་འགོད་པ་བསྟན་འཛིན་ནོར་བཟང་ཡིན།